ལྟ་བའི་མིག་དང་ཁོག་པའི་སྙིང་གཅིག་མ་ཡིན་མི་ཚང་མི་མང་ཚང་མ་དགའ་ཚོར་ཡོང་དེའི་གལ་ད་ང་ཚོ་ལོ་མང་པོ་རྗེས་ཆིབས་བསྒྱུར་ཕེབས་ཐུབ་ཡོད་མ་རེད་ཀོ་བིད་ཀྱི་རྗེས་ནས་བྱས་ནས་ད་རེས་ཕེབས་སྐོར་ལ་མི་མང་ཚང་མར་དགའ་ཚོར་སྟོབས་ཤུགས་ཆེན་པོ་ཞིག་རག་ལས་ཀྱི་རེད་བ་ལ་ཡིན་པར་བ་ད་ལྟའི་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་རྒྱ་གར་ལྷོ་ཕྱོགས་ཁུལ་གྱི་མཛད་འཆར་ཁག་ལེགས་པར་འགྲུབ་པའི་རྗེས་གནས་མཆོག་རྡོ་རྗེ་གདན་ལ་ཆིབས་བསྒྱུར་བྱུང་སྟེ་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དགུ་ནས་སུམ་ཅུ་སོ་གཅིག་བར་ཉིན་གྲངས་གསུམ་གྱི་རིང

གཞི་རིམ་མི་དམངས་རེ་འབོད་ཚོགས་པའི་གོ་སྒྲིག་འོག་འཛམ་གླིང་ས་ཕྱོགས་གང་ས་ནས་བོད་མི་དྲུག་བརྒྱ་ཙམ་ཞིག་བཞུགས་སྒར་གངས་སྐྱིད་གཟེབ་སྤོལ་རྩེད་ཐང་དུ་ལྷན་འཛོམས་ཐོག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ཐོག་ཁྲིམས་ཞིབ་པ་བསྐོ་གཞག་དང་འབྲེལ་བའི་བཅའ་ཁྲིམས་བསྐྱར་བཅོས་དགོས་པའི་ཞུ་འབོད་ཀྱི་ལས་འགུལ་སྤེལ་མུས་ཡིན་པ་རེད། འདི་ཚེས་ཉི་ཤུ་རྩ་གཉིས་ཉིན་སྤྱི་འཐུས་གནས་ཞུ་གཞི་རིམ་མི་དམངས་རེ་འབོད་ཚོགས་པའི་ཚོགས་མི་རྣམས་དང་ཐུག་འཕྲད་ཀྱིས་ལས་འགུལ་བ་རྣམས་ལ་གདུང་སེམས་མཉམ་སྐྱེད་གནང་ཞིང་སྐབས་དེར་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་ཀྱིས་ད་ལྟའི་ཆར་གྲོས་ཚོགས་ཚོགས་ཐུབ་མེད་པས་ལས་འགུལ་བ་རྣམས་སོ་སོའི་ས་གནས་སུ་ཕྱིར་ལོག་གནང་རོགས་ཞེས་འབོད་སྐུལ་ཞུས་ཡོད་པ་རེད། གལ་སྲིད་ང་ཚོ་ཁྱེད་རང་ཚོ་འདམ་སྐྱོར་མི་མང་གི་འཐུས་མི་ཅིག་ལ་ཡིད་ཆེས་ཤིག་ཡོད་ན། ཡིད་ཆེས་ཤིག་ཡོད་ན། ཁོས་ང་ཚོའི་གི་ལས་ཀ་བྱེད་ཅིག་སྐུ་ཚབ་ཅིག་བསྐོས་ཡིན་ཁོས་ཞབས་འདེགས་ཞུ་ཡར་ཧུར་ཐག་པར་ཐག་བྱེད་ཀྱི་རེད་བསམ་པའི་ཡིད་ཆེས་ཤིག་ཡོད་ན། ད་མུ་མཐུད་ནས་རྣམ་པ་ཚོ་མ་བཞུགས་བྱས། བཞུགས་པ་ཡིན་ན་ཉི་མ་གཅིག་གཉིས་ཞིག་བཞུགས། ད་ལྟ་གྲོས་ཚོགས་གོང་ལ་ཡོད་མ་རེད། ཡང་འདི་ཚེས་ཉི་ཤུ་རྩ་གསུམ་ཉིན་གཞི་རིམ་མི་དམངས་རེ་འབོད་ཚོགས་པའི་ལས་འགུལ་བ་རྣམས་བཞུགས་སྒར་གངས་སྐྱིད་གཟེབ་སྤོལ་རྩེད་ཐང་དུ་སླར་ཡང་ལྷན་འཛོམས་གནང་ཡོད་པའི་ཁྲོད་སུད་སི་ནས་ཕེབས་པའི་མགོ་པའི་ཡོན་ཏན་ལགས་ཀྱིས། སྤྱི་འཐུས་རྣམ་པས་དམངས་གཙོ་ཀ་བ་གསུམ་གྱི་ནང་ནས་གཅིག་མེད་པར་ཛ་དྲག་གི་གནས་སྟངས་ཤིག་ལ་ངོས་འཛིན་གྱིས་ཁྲིམས་ཞིབ་པ་བསྐོ་གཞག་དང་འབྲེལ་བའི་བཅའ་ཁྲིམས་བསྐྱར་བཅོས་འཕྲལ་དུ་གནང་རོགས་ཞེས་འབོད་སྐུལ་ཞུས་གནང་སོང།
བཅའ་ཁྲིམས་ཆ་ཚང་བསྐྱར་བཅོས་གནང་ཡག་སྐོར་ལ་ང་ཚོས་འབོད་སྐུལ་ཞུ་འོང་བ་རེད་ད་ད་རེས་གལ་ཆེ་ཤོས་དེ་ཁྲིམས་ཞིབ་པ་དེ་བསྐོ་གཞག་མ་ཐུབ་པ་ཡིན་ན་ང་འདི་རྩ་དོན་གྱི་ཐོག་ལ་གང་ལྟར་ད་ལས་བྱེད་མང་པོ་ཞིག་དེ་འདྲ་དམ་འབུལ་བྱེད་ཡ་ད་ངས་གཅིག་དང་གཉིས་དང་ཞུ་དགོས་ཡ་མི་འདུག་དམ་འབུལ་ཞུ་ཡའི་ཐོག་ལ་འགག་བསྡད་ཡོད་རེད་ཨ་ནི་དེ་འདྲ་འདུག་སྲིད་པ་ལས་བ་ན་ནི་སྤྱི་དོན་འཐུས་ཤོར་འགྲོ་ཡ་ཞིག་མ་གཏོགས་ལས་ཀ་ལ་ང་ཚོ་སྤྱི་པའི་ཐོག་ལ་དོན་དག་སྒྲུབ་ཡ་ཞིག་མེད་པ་མཐོང་ཚེ་འདི་ང་ཚོས་ད་ག་རང་གི་ཐོག་ལ་ཁྲིམས་ཞིབ་པ་དེ་བསྐོ་གཞག་ཐུབ་ཡ་གནང་ཡ་ཐོག་ལ་ཨང་ཐག་གཅོད་གནང་རོགས་གནང། དེ་མ་ཡིན་པའི་གཞན་དག་དེ་དེ་བཅའ་ཁྲིམས་ཤེས་སོང། ཁྱེད་རང་ཚོས་ཁོ་རང་ཚོའི་ཆ་ཤས་ཤེས་སོང་ཅི་འདྲ་གསུངས་པ་ཞིབ་པ་དོག་པ་བར་བསྐྱངས་ན་འགྲིག་གི་འདུག་ཟེར་ན་ཞུ་དོན་གཙོ་བོ་འདི་རེད་ད། ཡང་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་ནས་ཕེབས་པའི་བསོད་ནམས་དབྱངས་སྒྲོལ་ལགས་ཀྱིས་བཅའ་ཁྲིམས་བསྐྱར་བཅོས་མ་གནང་བར་སྤྱི་ཚོགས་ནང་རྙོག་གླེང་དང་རྒྱ་ཆེའི་མི་མང་ཁྲོད་བརྡབ་གསིག་རིགས་ཐེབས་པ་ཡིན་ན་འགན་ཆ་ཚང་སྤྱི་འཐུས་བཞི་བཅུ་ཞེ་ལྔ་ལ་ཡོད་ཅེས། གསུངས་བྱུང། ད་ལྟའི་སྤྱི་འཐུས་རྣམ་པ་ཚོ་ཚང་མ་ལ་ཚོགས་གཙོ་ཚོགས་གཞོན་གཙོས་ཨ་ནི་སྤྱི་འཐུས་རྣམ་པ་ཚང་མ་ལ་འགན་ཡོད་རེད་ད་དེ་ཡིན་པར་རོགས་ད་ང་ཚོ་དེ་མི་མང་གི་ལས་འགུལ་འདི་ཆེད་མངགས་འབད་སོ་སོ་མ་ནི་མ་ཐག་དང་དུ་བླངས་འདི་ནི་ཡར་སླེབས་ཡོད་རེད་ཨ་འདས་ཁོང་རྣམ་པ་ཚོ་གིས་ད་འདི་མ་བྱིན་ན་ཨ་ནི་འགན་འདི་ཁོ་ཚོ་ལ་ཡོད་ཡོད་པར་ད་འདི་ནང་མི་མང་ཚོ་ལ་ག་རེ་དཀའ་ངལ་བྱུང་ག་རེ་ག་ལ་བར་འདི་བྱུང་ན་དེ་སྤྱི་འཐུས་རྣམ་པ་ཚོ་འགན་བཞེས་དགོས་རེད་ཡིན་པར་རོགས། ཡང་བཞུགས་སྒར་རྡ་རམ་ས་ལ་གནས་སྡོད་རྡོ་རྗེ་རྒྱལ་མཚན་ལགས་ཀྱིས། དེ་སྔ་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ནང་སྤྱི་འཐུས་འཛོམས་འབོར་སུམ་ཆ་གཉིས་ཀྱིས་བཞག་པའི་ཡིག་ཆ་ཨང་སུམ་ཅུ་སོ་དགུ་པ་དེ་གཙང་བཟོ་མ་བྱས་བར་དུ་ཁྲིམས་ཞིབ་པ་བསྐོ་གཞག་དང་འབྲེལ་བའི་གནད་དོན་ཐག་གཅོད་བྱེད་ཐབས་བྲལ་བ་ཞིག་ཡིན་ཞེས་གསུངས་བྱུང། བྱས་ཙང་ཡིག་ཆ་ཨང་སུམ་ཅུ་སོ་དགུ་དེ་མཇུག་སྐྱོང་མ་བྱུང་བར་དུ་ལ་རྩ་བ་ཉིད་ནས་རང་འདི་ད་བྱས་ཡོད་མ་རེད། བྱས་ཙང་ང་རང་ཚོ་དང་གཞུང་དང་དམངས། ཚད་ལྡན་ཡོང་ཡ་ལ་ཆེད་དུ་ལ་དང་པོ་ཡིག་ཆ་ཨང་སུམ་ཅུ་སོ་དགུ་དེ་གཙང་མ་བཟོ་དགོས་ཡོད་རེད། ཡང་འདི་ཚེས་ཉི་ཤུ་རྩ་གཉིས་ཉིན་གྱི་སྔ་དྲོ་གྲོས་ཚོགས་ཀྱི་ལས་ཉིན་བཞི་པ་རྒྱུན་ལྡན་བཞིན་འགོ་འཛུགས་གནང་ཡོད་ཀྱང་སྐབས་དེར་སྤྱི་འཐུས་ཉི་ཤུ་རྩ་གསུམ་མ་གཏོགས་གྲོས་ཚོགས་ནང་མ་ཕེབས་པའི་རྐྱེན་གྱིས་གྲོས་ཚོགས་ཀྱི་འཐུས་མིའི་ངོ་ཡོད་རྩ་འབོར་གྱི་གསུམ་ཆ་གཉིས་མ་ཚང་བར་བརྟེན་བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་དོན་ཚན་བཞི་བཅུ་ཞེ་དགུ་པའི་ནང་གསེས་དང་པོའི་དགོངས་དོན་བཞིན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་བཞི་པ་ཚོགས་མ་ཐུབ་པ་གྲོས་ཚོགས་ནང་བསྒྲགས་ཡོད་པ་རེད། ཡང་རྒྱ་གར་བྱང་ཕྱོགས་ལ་དྭགས་སུ་གནས་བཞུགས་སྟག་ལྷ་དབང་རྒྱལ་ལགས་ཀྱིས་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་དང་རྒྱ་མིའི་གཞུང་ཚབ་ཀྱི་མི་སྣའི་དབར་འབྲེལ་བ་ཡོད་ཚུལ་གྱི་རྙོག་གླེང་དེ་གཙང་བཟོ་མ་བྱས་བར་དུ་གྲོས་ཚོགས་མ་ཚོགས་རོགས་ཞེས་འབོད་སྐུལ་ཞུས་གནང་གི་འདུག།
རྙོག་དྲ་འདི་གཙང་མ་མ་ཆགས་བར་དུ་གྲོས་ཚོགས་འཚོགས་ཡ་མི་འདུག་ཞུ་ཡ་ག་རེ་ཟེར་ན། དགེ་བཤེས་སྨོན་ལམ་མཐར་ཕྱིན་ང་ཚོ་གཡུང་དྲུང་བོན་གྱི་གི་སྤྱི་འཐུས་གཅིག་རེད་དེ་ག་ནང་བཞིན་གྱི་གཅིག་བྱས་ན་ནག་ཉེས་འཛུགས་མཁན་དེ་ཆོས་རྒྱུད་ལ་དམིགས་ནས་བཙུགས་པ་ཡིན་མདོག་ཁ་པོ་དེ་འདྲ་རེད་དེ་ཡིན་དུས་ང་ཚོ་ཆོས་རྒྱུད་གཡུང་དྲུང་བོན་གྱི་ཆོས་རྒྱུད་ཀྱི་ཆ་ནས་སེམས་པ་བཟོད་ཀྱི་མི་འདུག་དེ་ག་འདྲ་གཙང་མ་མ་ཆགས་བར་དུ་གྲོས་ཚོགས་ཚོགས་ཐུབ་ཀྱི་མི་འདུག་ཚོགས་མ་ཚོགས་རོགས་བྱེད་ཞུ་ཡ་ཡིན། ཡང་ལ་དྭགས་སུ་གནས་བཞུགས་ཚེ་རིང་དབྱངས་སྒྲོལ་ལགས་ཀྱིས་སྤྱི་འཐུས་ཚང་མས ྋགོང་ས་མཆོག་གི་བཀའ་དགོངས་བཞིན་ཆིག་སྒྲིལ་གྱི་ཐོག་ལ་ནུས་པ་སྤུངས་དགོས་པའི་འབོད་སྐུལ་ཞུས་གནང་གི་འདུག། ང་རང་བསམ་ཚུལ་ལ་ལྟ་ཅི་གི་ལོ་ཆས་ཀྱི་བསམ་སྟངས་དེ་ནི་ཚང་མ་ཆིག་སྒྲིལ་ཕྱི་ནང་ག་པར་བསྡད་ན་བོད་ཕྱི་ནང་ག་པར་བསྡད་ན་ཆིག་སྒྲིལ་དང་གཅིག་མིན་གཅིག་གྲོགས་གཅིག་དང་གཅིག་ལ་དེ་མཐུན་པོ་བྱུང་ན་ཡག་པོ་རེད་བསམ་ད་ནི་རྒྱལ་བ་རིན་པོ་ཆེ་གི་བཀའ་ག་འདྲ་གནང་བ་དེ་གཞི་བཟུང་ཅིག་ང་ཚོས་ལག་ལེན་བསྟར་ཐུབ་པ་ནི་ང་ཚོ་ཚང་མ་བོད་ཕྱི་ནང་ཚང་མ་མྱུར་དུ་བསམ་དོན་འགྲུབ་ཀྱི་རེད་བསམ་པའི་རེ་བ་ཡོང་གི་འདུག་སོ་སོའི་རེ་བ་ཡིན།
ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ་བགྲེས་ཡོལ་དུ་ཕེབས་ཟིན་པའི་ཁར་ཁྲིམས་ཞིབ་པ་གཞན་སྐར་མ་དགྲ་འདུལ་ཀྱང་བགྲེས་ཡོལ་དུ་ཕེབས་ཟིན་ནས་ད་ལྟ་ཁྲིམས་ཞིབ་པ་གཞན་བསྟན་འཛིན་ལུང་རྟོགས་མ་གཏོགས

ང་ཚོའི་འགྲོ་བ་མིའི་རིགས་འཇིག་རྟེན་དུ་བྱུང་ནས་ལོ་ངོ་ཇི་ཙམ་སོང་ཡོད་མེད་ལ་གཏན་འཁེལ་རང་བཞིན་གྱི་ཐག་གཅོད་གང་ཡང་བྱུང་མེད་པ་ལྟ་བུ་ཡིན་ཞིང། མིའི་རིགས་ཀྱི་འདུས་སྡོད་སྤྱི་ཚོགས་ཚུགས་ནས་ཡུལ་ལུང་དེ་དང་དེའི་གནས་བབ་ཀྱིས་བསྐྱེད་པའི་རིག་གཞུང་ཞིག་ཀྱང་འབྱུང་གི་ཡོད་པ་དང། རིམ་གྱིས་མིའི་རྣམ་དཔྱོད་ཇེ་ཆེ་དང། འཚོ་གནས་ཀྱི་ཉམས་མྱོང་སྟངས་ཇེ་ཟབ་ཏུ་ཕྱིན་པ་དང་མཉམ་དུ། ཕྱི་རོལ་ཡུལ་གྱི་ཉི་མ་དང། ཟླ་བ་ལ་སོགས་པར་དད་མོས་བྱེད་པ་སོགས། ཆོས་ལུགས་སྣ་ཚོགས་པ་ཞིག་གི་མྱུ་གུ་ཡང་འབུས་པ་ཞིག་ཡིན་ལ། ཆེ་ས་ནས་མི་ཚེ་གཅིག་གི་སྐྱེ་རྒ་ན་འཆིའི་སྡུག་བསྔལ་དང། ཆུང་ས་ནས་ལྟོགས་སྐོམ་དང་ཚ་གྲང། ནད་ཡམས་དང་མུ་གེ། འཐབ་རྩོད་དང་འཁྲུག་ལོང་ལ་སོགས་པ། ལུས་སེམས་གཉིས་ལ་བདེ་འཇགས་མེད་པའི་གནས་བབ་མང་དག་གི་རྐྱེན་གྱིས། རང་གི་མཐུ་ནུས་ལས་ལྡབ་འགྱུར་གྱི་ཁྱད་དུ་འཕགས་པའི་སྟོབས་ཤུགས་གཞན་ཞིག་ལ་རེ་བ་བཅོལ་བ་ནས་སྐྱབས་དང་སྐྱོབ་པའི་འདུ་ཤེས་བྱུང་བ་དང། དེ་འདྲའི་བརྒྱུད་རིམ་གྱི་སྟོབས་ཀྱིས་ལྷ་དང་དཀོན་མཆོག་མི་འདྲ་བ་སྣ་ཚོགས་ཤིག་ཀྱང་བཞེངས་སྐྲུན་བྱས་པ་སྟེ། འདས་མ་ཐག་པའི་ལོ་ངོ་སྟོང་ཕྲག་གཉིས་དང་གསུམ། ཡང་ན་སྟོང་ཕྲག་བཞི་ཡས་མས་ཀྱི་བར་སྐབས་དེ་ནས་འཇིག་རྟེན་ལ་ཆོས་ལུགས་ཆེ་ཁག་དེ་དག་བྱུང་ནས་དར་མགོ་ཚུགས་པ་དང། ང་ཚོས་ཞིབ་ཏུ་བརྟག་ཅིང་དཔྱད་པའི་ཚེ་ན་ཤེས་ཡོང་བ་ཞིག་ནི། ཆོས་ལུགས་གང་ཞིག་གང་ནས་བྱུང་བའི་ཡུལ་ལུང་དང། ཡང་ན་ཆོས་ལུགས་གང་ཞིག་དར་ཁྱབ་འགྲོ་སའི་ཡུལ་ལུང་གང་དང་གང་ཡིན་པ་དེའི་ཕྱི་རོལ་གྱི་ཁོར་ཡུག་གི་ཆ་རྐྱེན་དང་གནམ་གཤིས་ཀྱི་གནས་བབ། འཚོ་གནས་ཀྱི་གོམས་གཤིས་སོགས་དང་བསྡོངས་ཏེ། ཡུལ་ལུང་དེ་དང་དེར་འོས་འཚམ་ཡིན་པའི་ཆོས་ལུགས་འབྱུང་གི་ཡོད་པའམ། ཡང་ན་ཆོས་ལུགས་དར་ཁྱབ་འབྱུང་གི་ཡོད་པ་དེ་ནི་དཔེར་ན་ཉི་ཧོང་རྒྱལ་ཁབ་ལྟ་བུ་ལ། ཁོ་རང་གི་ཡུལ་ལུང་དང་སྤྱི་ཚོགས་ལ་འཚམ་པའི་ཤིན་ཏོ་ཞེས་པའི་ཆོས་ལུགས་རང་ཡིན་པ་ཡོད་པ་ལྟ་བུ་ཡིན་མོད། ང་ཚོས་གནའ་དུས་ངོས་འཛིན་དེ་ཙམ་བྱ་མ་ཐུབ་རུང། དེང་དུས་དངོས་སུ་མཐོང་ཐུབ་པ་ནི། ཡུལ་ལུང་བྱེ་བྲག་པར། ཆོས་ལུགས་མི་འདྲ་བ་བྱེ་བྲག་པ་དར་ཁྱབ་བྱུང་དང་འབྱུང་གི་ཡོད་པ་དེ། ཡུལ་ལུང་དེ་དང་དེར་གནས་པའི། མི་ཡི་བསམ་ངོ་ལ་འཕྲོད་ཀྱི་ཡོད་པ་དེ་ཡིན་ལ། སངས་རྒྱས་བཅོམ་ལྡན་འདས་ཀྱིས། དགོངས་ལྡེམ་དགོངས་ཀྱི་མདོ་ལ་སོགས་པ། སྒྲས་ཟིན་མི་འདྲ་བ་ཇི་སྙེད་ཅིག་བཀའ་སྩལ་པ་རྣམས་ཀྱང། འགལ་འདུ་སྣ་ཚོགས་པ་གང་བྱུང་དུ་གསུངས་པ་ལྟ་བུ་མིན་པར། མི་བྱེ་བྲག་པའི་སེམས་ཁམས་མི་འདྲ་བའི་དགོས་མཁོ་ལ་བལྟས་ནས་དེ་ལྟར་གསུང་བར་མཛད་པ་སྟེ། སྐབས་འདིར་ངོས་འཛིན་ཞུ་དགོས་པའི་ལམ་སྟོན་གཙོ་བོ་དེ་ཉིད་ཆགས་ཀྱི་ཡོད། ན་འདས་པའི་ལོ་སྟོང་ཕྲག་གཉིས་གསུམ
ཕལ་ཆེར་བཞི། འདི་འདྲའི་ནང་ལ་ཡང་ད་ཡུལ་འདྲ་མི་འདྲ་ད་ཡུལ་ཚ་བ་རེད་པས་ད་གང་ལྟར་འཛམ་བུ་གླིང་གི་གནས་ཡུལ་འདྲ་མི་འདྲ་གཅིག Middle East India Africa ད་ག་ནང་བཞིན་གྱི Latin America ད་ག་ནང་བཞིན་གྱི་ཅིག་རྒྱ་ནག་ད་ལུང་པ་སོ་སོ་སོའི་ནང་ལོགས་ལ་ཡང་མི་འདྲ་ཆོས་བརྒྱུད་རུ་མི་འདྲ་མི་འདྲ་དེ་འདྲ་འདུག་སུ་ལས་དེ་གི་འདུག་ག། ས་དེ་འདྲའི Japan ཆ་བཞག་ན་ཡང་སོ་སོ་སོའི་ཕ་མེས་ཀྱི་ཆོས་བརྒྱུད་ཤིན་ཏོ་ཟེར་ཡག་གི་ཡང་ཆོས་བརྒྱུད་རུ་བཅས་ད་འདུག་ཟེར་ནས་ཡོང་སྡོད་ཀྱི་ཡོད་རེད། ས་དེ་འདྲ་ཡིན་དུས་ཙ་ནས་ལྟ་གྲུབ་འདྲ་མི་འདྲ་ཡོད་པ་དེ་དེ་སོ་སོ་སོ་སོའི་ས་ཁུལ་དེ་དང་དེ་ལ་གནམ་གཤིས་ཚ་གྲང་ཅིག་དེ་དང་འབྲེལ་རེད། ཅིག་ག་ཟེར་དགོས་རེད་མིའི་མི་ཚེ་སྐྱེལ་སྟངས་ལྟོ་གོས་འགྲོ་སྟངས་མི་འདྲ་མི་འདྲ་ཡོད་པ་ཡིན་དུས་ཙང་ནས་བསམ་བློའི་ཐོག་ལས་ཕྲན་བུ་ཕྲན་བུ་མི་འདྲ་ཡོད་པ་ཡིན་དུས་དེ་དང་འབྲེལ་རེད་ད་ལྟ་གྲུབ་མི་འདྲ་མི་འདྲ་མི་འདྲ་ཅིག་བྱུང་བསྡད་པ་གསལ་པོ་རེད་ད་དེ་ཐམས་ཅད་ཀྱི་དམིགས་ཡུལ་རུ་གོ་བསམ་པ་བཟང་པོ་གཅིག་པ་རེད། འཇིག་རྟེན་བཀོད་པ་པོ་འདོད་མཁན་བྱས་པ་ཡིན་ན་དཀོན་མཆོག་ཟེར་ཡ་དེ་སྙིང་རྗེའི་བདག་ཉིད་རེད་ད། ཨེ་ནི་དེའི་རྗེས་སུ་འབྲང་དགོས་རེད་ཟེར་རོ། ང་རང་ཚང་མ་ལོ་དཀོན་མཆོག་གིས་བཀོད་པ་རེད་ཟེར་རོ་འདུག་བཤད་བྱས། ཕན་གི་འདུག་ག་ལྟ་གྲུབ་འདི་གི་ཕན་གི་འདུག་ག། ད་ད་གིན་གོང་དུ་ཞུས་ཟིན་པ་དེ་རེད་ས་དེ་འདྲ་ཡིན་དུས་ཙང་ནས་ཆོས་ལུགས་ཚང་མ་ལོ། ལྟ་གྲུབ་མི་འདྲ་ཡོད་རེད་དེ་ཁམས་དང་མོས་པ་མི་འདྲ་བ་ལ་ལྟ་གྲུབ་མི་འདྲ་བ་དགོས་གི་འདུག་ག་ས་དེ་འདྲ་ཡིན་དུས་རྒྱུ་མཚན་འདུག་ས་བསམ་བློ་བཏང་ཡོང་དུས། ཆོས་ལུགས་མི་འདྲ་བ་ཚོ། ལྟ་གྲུབ་མི་འདྲ་བ་རྒྱུ་ཡིན་པ་ལྟ་གྲུབ་མི་འདྲ་བ་ཡོད་པ་རྒྱུ་མཚན་དུ་བྱས་ཏེ་ཕྱོགས་གཅིག་ག་ཟེར་དགོས་རེད་ཕྱོགས་ཞེན་འཐེན་འཁྱེར་བྱེད་ཡ་དེ་ཁྱོན་ནས་ཡག་པོ་ཡོད་མ་རེད། ང་ཚང་མ་ལ་མཐུན་པོ་བྱེད་ཡ་དེ་དཔེ་གལ་ཆེན་པོ་འདུག་དེ་རིང་ཁ་སང་ཆོས་རྒྱུད་ཕན་ཚུན་ཅིག་མཐུན་སྒྲིལ་བྱེད་ཡ་དེ་ག་ལེ་ག་ལེ་ཡག་རུ་འགྲོ་གི། ས་དེ་འདྲ་ཡིན་དུས། ད་དུང་ཡིན་ན་ཡང་ང་རང་ཚོ་ཆོས་ལུགས་མི་འདྲ་བ་རྒྱུ་མཚན་དུ་བྱས་ཏེ་ད་གསོད་རེས་གཏོང་ཡ། ཆེ་ས་ནས་བཤད་པ་ཡིན་ན་གསོད་རེས་གཏོང་ཡ། ཨེ་ནི། སྤྱི་ཚོགས་ནང་ལོགས་ལ་ཡ་བར་ཤོག་གཤོང་འདེད་བྱེད་ཡ། དེ་འདྲའི་གི་ད་གནས་ཚུལ་དེ་མ་ཡོང་ཡ་ལ་ཚང་མས་འབད་རྩོལ་བྱེད་དགོས་པ་དཔེ་གལ་ཆེན་པོ་རེད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ལ་འཕྲུལ་རིག་དར་འཕེལ་ཤུགས་ཆེན་བྱུང་བའི་སྟོབས་ཀྱིས་འགྲིམ་འགྲུལ་མྱུར་མགྱོགས་ཅན་དུ་གྱུར་པ་དང་དེའི་སྟོབས་ཀྱིས་སའི་གོ་ལའི་ཁྱོན་ལ་འགྲུལ་སྐྱོད་སྟབས་བདེ་ཆགས་པའི་དབང་གིས་མི་མང་པོ་ཞིག་གིས་སའི་གོ་ལ་ཁོ་རང་ཇེ་ཆུང་དུ

ཡ་ང་བའི་བྱུང་རབས་ལོ་རྒྱུས་དང། སྐྱི་གཡའ་བའི་དེང་སང་གི་གནས་སྟངས་བཅས། ཕྱོགས་ཡོངས་ཀྱི་གནས་བབ་ལ་སྤྱི་སྡོམ་བྱེད་པའི་དབང་དུ་བྱས་ན། རྒྱ་གར་འཕགས་པའི་ཡུལ་ཁམས་དེ་ཉིད་ཆེས་དམིགས་བསལ་གྱི་ཁྱད་ཆོས་ལྡན་པའི་ཡུལ་ཁམས་ཤིག་ཡིན་པ་གསལ་བོར་མཐོང་ཐུབ་པ་སྟེ། འདས་པའི་ལོ་ངོ་བརྒྱ་ཕྲག་དང་སྟོང་ཕྲག་གི་རིང་ལ་རྒྱ་གར་གྱི་ཡུལ་ཁམས་འདིར་འཛམ་གླིང་གི་ཆོས་ལུགས་ཆེ་ཁག་ཕལ་ཆེར་དར་ནས་བྱུང་ཡོད་པ་གང་ཞིག་ལ་རང་གི་ཆོས་ལུགས་ལ་དད་མོས་བྱེད་པ་དང། གཞན་གྱི་ཆོས་ལུགས་ལ་བརྩི་བཀུར་གྱི་སྒོ་ནས། ཆོས་ལུགས་དེ་དག་ཡོད་ཚད་ཡུལ་ལུང་གཅིག་ཏུ་མཉམ་གནས་བྱེད་ཐུབ་པའི་གོམས་གཤིས་དེ་འདྲ། འཛམ་གླིང་གི་ཡུལ་ཁམས་གཞན་ལ་མཐོང་དཀོན་པ་ཞིག་ཡིན། དཔེར་ན་རྒྱ་གར་གྱི་ཆོས་ལུགས་སྔ་ཤོས་དང་དར་རྒྱས་ཆེ་ཤོས་དེ་ནི། ཕྱི་རོལ་གྲངས་ཅན་པའི་ཆོས་ལུགས་དེ་ཡིན་ལ། དེ་ལ་ནང་གསེས་ཀྱི་ལྟ་གྲུབ་མི་འདྲ་བ་སྣ་ཚོགས་ཤིག་བྱུང་ཡོད་པ་དང།

འབོམ་སྦེ་གྲོང་ཁྱེར་དུ། མི་གྲངས་ས་ཡ་བཅུ་གཉིས་དང་ཕྱེད་ཀ་ལྷག་ཡོད་ཀྱང། དེའི་ནང་དུ། མཛོ་ར་མཛོ་སྟེང་གི་ཆོས་ལུགས་ལ་དད་མོས་བྱེད་མཁན་གྱི། པར་སི་ཡི། མི་གྲངས་ཆིག་འབུམ་ཙམ་ཡང་འདང་གི་མེད་མོད། གྲངས་ཉུང་མི་རིགས་དེའི་ཆོས་ལུགས་དང། རིག་གནས་སྲུང་འཛིན་བྱ་རྒྱུར་འཇིགས་སྣང་དང། འཚེར་སྣང་གང་ཡང་མི་དགོས་པའི་ངང་ལ་འཚོ་གནས་ཐུབ་ཀྱི་ཡོད་པ་དེ་ནི་འཛམ་གླིང་མི་དམངས་ཀྱིས་མིག་དཔེར་བལྟ་འོས་པ་ཞིག་ཡིན་ལ། ང་ཚོས་ཀྱང་ཆོས་བརྒྱུད་དང་གྲུབ་མཐའི་མིང་ལ་འཇུས་ཏེ་ཕན་ཚུན་གྱི་བར་ལ་མཐུན་ལམ་འབྱུང་མི་ཐུབ་པའི་གོམས་གཤིས་ངན་པ་འདོར་དགོས་པ་དེ་སྐབས་འདིའི་ལམ་སྟོན་གཙོ་བོ་ཆགས་ཀྱི་ཡོད་པ་དེ་ཡིན། དེ་ལ་ཡང་རྒྱ་གར་འདི་དངོས་གནས་དཔེ་མཚོན་འོས་པ་ཞིག་རེད་འདུག་ག། ཅིག་ལོ་སྟོང་ཕྲག་གི་རིང་ལ་རྒྱ་གར་འཕགས་པའི་ཡུལ་འདི། འཛམ་བུ་གླིང་འདི་གང་གི་ཆོས་ལུགས་གཙོ་ཆེ་ཚང་མ་ལོ་རྒྱ་གར་ལུང་པ་འདིའི་ནང་ལ་ཡོད་བསྡད་པ་ཞིག་རེད། རྒྱ་གར་ལུང་པ་ད་གའི་ནང་ལ་ཨ་ནི་ཡ་ད་བྱུང་བསྡད་པའི་ཅིག་མུ་སྟེགས་པའི་གཞུང་གྲངས་ཅན་པ་གྲངས་ཅན་གྱི་ད་ལྟ་གྲུབ་ནས་བཟུང་ཅིག་གི་མུ་སྟེགས་པའི་གཞུང་མང་ཐག་ཆོད་ཆོག་རེད། དེ་ནས་བི་ཧཱ་ནང་ལ་ལྟ། རྫོགས་མཐའ་བི་ཧཱ་རེད། ཁ་སང་ཁ་ཉིན་ང་དེ་བི་ཧཱ་ལ་ཡོད་དེ་ཡོད། འོ་བྱས་ནས། སངས་རྒྱས་བཅོམ་ལྡན་འདས་ཀྱིས་དཔེར། ད་མཛད་པ་བསྐྱངས་ས་རུ་དེ་དེ་ག་ད་བི་ཧཱ་ནང་ལ་ཤུགས་ཆེན་པོ་བཞག་འདུག་ག་ཨེ་ནི། གཅེར་བུ་པའི་སྟོན་པ་རྒྱལ་བ་པ་བི་ཧཱ་ལ་འཁྲུངས་འདུག་ག།

ཇུ་དེ་ཟིམ། ཇུ་ཆོས་འདིའི་དེ་ཕྱི་ལོགས་ནས་རྒྱ་གར་ལ་སླེབས་བྱས་ཚང་མ་ལོག་དེ་དཔེ་དངོས་གནས་དཔེ་ཅིག་འདི་བརྩི་སྲུང་བྱས་ནས་བསྡད་འདུག་ག་ང་ཟི་བཟོ་ར་བཟོ་ཏིན་ཟེར་དེ་ང་ཧ་ལམ་གི་པར་སི Community ད་མང་བ་དེ་ཡོད་ས་དེ་འབོམ་སྦེ་རེད་འབོམ་སྦེ་དེ་རུ་སྐྱོད་ས་པར་སི་མིའི་གྲངས་ཀ་དེ་འབུམ་གཅིག་ལོངས་ཀྱི་མི་འདུག་ག་ཉུང་ཉུང་ཉུང་ཉུང་རེད་བ།

སྐབས་རེ་ཅིག་ས་ཆ་འདྲ་མི་འདྲ་ལ་ཡང་སྐབས་རེ་ཕྱོགས་ཕྱོགས་སུ་ཡང་རྙོག་དྲ་འདྲ་ཡོང་གི་ཡོད་དེ་དེ་ཁོ་ཆོས་ཉིད་ཅིག་རེད། མི་དཔེ་དུང་ཕྱུར་བཅུ་གྲངས་ཡོད་དེ་ངེད་ཀྱི་ས་ཁུལ་གཅིག་གི་ནང་ལོགས་ལ་རྙོག་དྲ་བཟོ་མཁན་ཏོག་ཏོག་ཙམ་ཡོང་གི་རེད་བ། ད་དེ་འདྲ་ཡིན་དུས་རྒྱ་གར་དངོས་གནས་ཅིག་འཛམ་བུ་གླིང་གི་དཔེ་ལྟ་ས་རུ་ཅིག་ཆགས་བསྡད་ཤག་ཆོས་ལུགས་མཐུན་སྒྲིལ་ཟེར་ཏེ་ཆོས་ལུགས་མཉམ་གནས་དཔེ་ཡིན་དངོས་གནས་དྲང་གནས་ཞི་བདེ་མཉམ་གནས་ཡོད་བསྡད་པ་དེ་ཕལ་ཆེར་རྒྱ་གར་རེད་དཔེ་དཔེ་ཡག་པོ་འདུག། ད་འདི་ཅིག་གལ་ཆེན་པོ་རེད་ཤག། ཉན་མཁན་གྲོགས་པོ་རྣམས་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།

དེའི་ཐད་ས་གནས་བོད་མི་རྣམས་ཀྱིས་དགའ་ཚོར་ཆེན་པོས ྋགོང་ས་མཆོག་གི་ཞལ་མཇལ་རྒྱུ་དང་གསུང་ཐོས་རྒྱུའི་སྐལ་བཟང་གི་གོ་སྐབས་ཞིག་ཡིན་པར་ངོས་འཛིན་བྱེད་ཀྱིན་འདུག། གཞི་རིམ་མི་མང་རེ་འབོད་ཚོགས་པའི་གོ་སྒྲིག་འོག་འཛམ་གླིང་ས་ཕྱོགས་གང་ས་ནས་བོད་མི་དྲུག་བརྒྱ་ཙམ་ཞིག་བཞུགས་སྒར་གངས་སྐྱིད་གཟེབ་སྤོལ་རྩེད་ཐང་དུ་ལྷན་འཛོམས་ཐོག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ཐོག་ཁྲིམས་ཞིབ་པ་བསྐོ་གཞག་དང་འབྲེལ་བའི་བཅའ་ཁྲིམས་བསྐྱར་བཅོས་དགོས་པའི་ཞུ་འབོད་ཀྱི་ལས་འགུལ་སྤེལ་མུས་ཡིན་པ་རེད།